བཞུགས་སྒར་རྡ་རམ་ས་ལ་ལ་རྟེན་གཞི་བྱས་པའི་རྡ་སྟེང་བོད་ཁྱིམ་སློབ་གྲྭ་དབུ་བརྙེས་ཏེ་ད་ལོ་ངོ་དྲུག་ཅུ་རེ་གཉིས་འཁོར་བའི་གི་དུས་ཆེན་དང་སྟབས་བསྟུན་ནས་བོད་ཁྱིམ་སློབ་གྲྭའི་སློབ་ཟུར་ཚོགས་པ་གསུམ་གྱིས་ད་འདི་ལོ་སློབ་གྲྭའི་ལས་གཞི་མང་པོ་ཞིག་ལ་ཞལ་འདེབས་ཧ་ཅང་འབོར་ཆེན་པོ་གནང་ཡོད་པའི་གི་ད་གནས་ཚུལ་འདི་འདྲའི་དོ་སྣང་བྱུང་སོང། ད་འདི་ལོའི་བོད་ཁྱིམ། སློབ་གྲྭའི་གི་དུས་ཆེན་ལ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་དང་དགུ་བཅུ་གོ་དྲུག་དེ་ག་ནང་བཞིན་དགུ་བཅུ་གོ་ལྔ་བཅས་ཀྱི་ནང་ལ་བོད་ཁྱིམ་ནས་འཛིན་རིམ་བཅུ་པ་ཐོན་མཁན་སློབ་ཟུར་མང་པོ་ཞིག་གིས་ད་སློབ་གྲྭའི་དུས་ཆེན་ལ་ད་གང་འདྲ་མཉམ་འཛོམས་གནང་ཐུབ་ཡོད་པ་དང་དེ་ག་ནང་བཞིན་འཛིན་རིམ་རེ་རེ་གིས་ད་འབྲེལ་ཡོད་ཁག་ཅིག་གིས་དང་བླངས་བྱས་ནས་འདས་པའི་ལོ་ངོ་ད་གཅིག་གཉིས་ཀྱི་ནང་ལ་སློབ་ཟུར་ཧ་ལམ་ཡོངས་ཀྱི་ཁྲོད་ནས་བོད་ཁྱིམ་སློབ་གྲྭའི་ཆེད་དུ་ཞལ་འདེབས་བསྡུ་རུབ་གནང་ཡོད་རེད་ད་ཞལ་འདེབས་གང་བསྡུ་རུབ་གནང་ཐུབ་པ་དེ་ད་བོད་ཁྱིམ་སློབ་གྲྭའི་ནང་ལ་ལས་གཞི་གསར་པ་མང་པོ་ཅིག་ལ་ཞལ་འདེབས་གནང་ཐུབ་ཡོད་པ་མ་ཟད་ཡང་ལས་གཞི་ཡོད་བཞིན་པ་མང་པོ་ཅིག་ལ་ཡང་ཞལ་འདེབས་གནང་ཐུབ་འདུག་ད་དེ་རིང་གི་ལས་རིམ་འདིའི་ནང་ལ་དགུ་བཅུ་གོ་བདུན་ལོ་ལ་བོད་ཁྱིམ་ནས་འཛིན་རིམ་བཅུ་པ་ཐོན་མཁན་སློབ་ཟུར་མཐུན་ཚོགས་ཀྱི་འགན་གཙོ་བོ་བཞེས་མཁན་བསྟན་འཛིན་ནོར་ལྷ་ལགས་དང་དེ་ག་ནང་བཞིན་དགུ་བཅུ་གོ་དྲུག་ལོའི་སློབ་ཟུར་ཚོགས་པའི་ཐུགས་འགན་བཞེས་གནང་མཁན་ངག་དབང་བསྟན་འཛིན་ལགས་དེ་ག་ནང་བཞིན་དགུ་བཅུ་གོ་ལྔ་ལོའི་སློབ་ཟུར་ཚོགས་པའི་འབྲེལ་མཐུད་པ། དགེ་བཤེས་ངག་དབང་བསོད་ནམས་ལགས་གསུམ་གདན་ཞུ་བྱས་ནས་ད་སློབ་ཟུར་ཚོས་བོད་ཁྱིམ་ཆེད་དུ་གཙོ་བོ་ག་རེ་གནང་ཐུབ་ཡོད་མེད་ཨ་ནི་འཛམ་གླིང་ས་ཁུལ་ཡོངས་ཀྱི་ནང་ལ་གྲམ་བསྡད་པའི་བོད་ཁྱིམ་ད་སློབ་ཟུར་ཚོ་གི་ཁྲོད་ནས་ཞལ་འདེབས་བསྡུ་རུབ་ག་འདྲ་བྱས་ཏེ་གནང་ཐུབ་ཡོད་མེད་དེ་ག་ནང་བཞིན་སློབ་ཟུར་ཚོས་ཀྱིས་ད་རང་ཉིད་འཚར་ལོངས་བྱུང་ས་དང་ཨ་ནི་ཤེས་ཡོན་སློབ་སྦྱོང་རག་སའི་གི་སྒྲིག་འཛུགས་དེ་ལ་སེམས་ཁུར་བྱེད་ཕྱོགས་དེ་འདྲའི་ཐད་ལ་བཀའ་མོལ་ཞུ་ཡས་ཀྱི་ཐབས་ཤེས་བྱེད་ཀྱི་ཡིན་རྣམ་པ་གསུམ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང་སྦྲགས་ནས་ངེད་དང་པོ། ནོར་ལྷ་ལགས་ནས། བཀའ་འདྲི་ཞུ་ཡས་འགོ་བཙུགས་བཞག་གི་ཡིན་ནོར་ལྷ་ལགས། ད་རྣམ་པ་ཚོ་དགུ་བཅུ་གོ་བདུན་ལོ་ལ། བོད་ཁྱིམ་ནས་འཛིན་རིམ་བཅུ་པ་ཐོན་མཁན་གྱི། སློབ་ཟུར་ཚོ་ཆགས་བསྡད་ཀྱི་འདུག་རྣམ་པ་ཚོ་གིས་བོད་ཁྱིམ་ཆེད་དུ་ད་ལོ། རོགས་རམ་འདྲ་བོ་ཅིག་གཙོ་བོ་ག་རེ་གནང་ཐུབ་ཡོད་རེད། ལགས་སོ་ཚང་མར་དང་པོ་ཐོག་མར་བཀྲ་ཤིས་བདེ་ལེགས་ཞུ་ཡས་ཡིན། ཨ་ནི་ད་ལྟ་ང་ཚོ་དགུ་བཅུ་གོ་བདུན་གྱི་ད་ལྟ་སློབ་ཟུར་གྱི་ཆ་ནས་ད་ང་ཚོས་ཀྱི་དངུལ་མཁོ་སྒྲུབ་བྱུང་བ་འབུམ་ཉི་ཤུ་རྩ་ལྔ་ལྷག་ཙམ་བྱུང་རེད་ཁྱོན་བསྡོམས་པ་ར་བ། ཨ་ནི་ང་ཚོས་ཀྱི་ད་ད་ང་རས་ཀྱི་ད་ང་སྐད་འཕྲིན་ཚོགས་པ་ཅིག་བཟོས་དགུ་བཅུ་གོ་བདུན་གྱི་དེའི་སྒང་ལ་ཨ་ནི་ང་ཚོས་ཀྱི་མང་མོས་ཀྱི་ཨ་ནི་ང་ཚོས་ཀྱི་ད་ག་རེ་ལབ་དགོས་རེད Project ལབ་ནས་འདི་འདྲ་བོ་ཅིག་ད་ཁ་ཤས་ཀྱི་རིམ་པ་འགྲིམས་རེད་དེའི་སྒང་ལ་དང་ཤོས་དེ་ང་ཚོས་ཀྱི། ཨ་ནི་བཀའ་དྲིན་དྲན་ཤེས་ཀྱི་དམིགས་བསལ་གྱི་ལས་འགུལ་ལ་ད་ང་ཚོས་ཀྱི Scholarship ཆེད་དུ་འབུམ་དགུ་ཙམ་བྱས། ཨ་ནི་ད་ལྟ་འདིའི་སྒང་ལ་ཨ་ནི། སློབ་ཡོན་ཆེད་དུ་ར་བ། སློབ་ཡོན་ཆེད་དུ་ཨ་ནི་གཉིས་པ་དེ་ང་ཚོས་ཀྱི་ཕྲུ་གུ་ཉམ་ཐག་ཆེད་དུ་ཨ་ནི་ང་ཚོས་འབུམ་བཞི་ལྷག་བྱས། ད་དེ་ཉམ་ཐག་དེ་ད་ཐེངས་གཅིག་པུ་མིན་པ་བྱས་ཨ་ནི་ད་བོད་ཁྱིམ་ཁྱོན་ཡོངས་ཀྱི་ཆེད་དུ་ཨ་ད་ལྟ་ཡོད་བཞིན་པའི་ཉམ་ཐག་དེ་ཚོ་ལ་ཨ་ནི་ང་ཚོས་ཀྱི Pocket Money ཅིག་འདི་ཕུལ་ཡས་བྱས་རེད། གཙོ་བོ་གཅིག་དེ་ང་ཚོའི་གི་བགྲེས་ཡོལ་གྱི་ད་ལྟ་དགེ་ལས་རྣམ་པ་དེ་ཚོ་ལ་ཨ་ནི་ད་ལྟ་ཟས་བཅུད་ཀྱི་ཨ་ནི་ཆ་ནས་ཨ་ནི་ང་ཚོའི་དཔལ་འབྱོར་རྒྱབ་སྐྱོར་འདྲ་པོ་ཅིག་ཨེ་འདྲས་འདྲས་བྱེད་ཐུབ་རེད་ཨེ་འདྲས་འདྲ་པོ་རེད་ད་ལྟ་དེ་ཐད་ཀར་དེ་ང་ཚོའི་དངུལ་ཨེ་འདྲས་འདྲ་པོ་ཅིག་ཕུལ་ཡོད་རེད་ཨ་ནི་གཙོ་བོ་དེ་ང་ཚོའི་གི་ད་ལྟ་ང་ཚོའི་ད་བགྲེས་ཡོལ་ཕེབས་པའི་རྒན་ད་རྒན་ལགས་རྒན་ལགས་དེ་ཚོ་ཡིན་ན་ཨ་ནི་སྔོན་མ་ལོ་མང་པོ་སྐུ་ལས་བརྒྱབ་ནས་ཨ་ནི་ཕྱག་ལས་གནང་རེད་དེ་སྒང་ལ་ཨ་ནི་ད་ལྟ་ཕར་ཕེབས་དུས་ཙམ་པ་ལ་ཨ་ནི་བགྲེས་ཡོལ་གྱི་ད་རྒན་པོ་དེ་སྒང་ལ་ཨ་ནི་ལས་ཤག་གི་སྡོད་དེ་མ་བཅད་དུས་ཙམ་པ་ལ་ཨ་ནི་བགྲེས་ཡོལ་རྒན་ལགས་དེ་ཚོའི་ཕྱག་ལ། དངུལ་ཞེ་དྲག་ལྷག་གི་མི་འདུག་ཨ་ནི་དེ་སྒང་ལ་ང་ཚོའི་གི་ཨ་ནི་བརྒྱ་ཆ་ལྔ་བཅུ་ཅིག་ང་ཚོའི་དགུ་བཅུ་གོ་བདུན་གི་སློབ་ཟུར་རྣམ་པས་ཨ་ནི་ལོ་གཅིག་དང་ཕྱེད་ཀ་ཨ་ནི་བགྲེས་ཡོལ་རྒན་ལགས་རྣམ་པའི་གི་ཨ་ནི་བགྲེས་ཤག་དེ་ཚོ་སྒང་ལ་ཨ་ནི་དཔལ་འབྱོར་རྒྱབ་སྐྱོར་བྱ་རྒྱུ་དེ་གཅིག་ང་ཚོའི་ལས་ལས་གཞི་གཅིག་བརྩམས་རེད། ད་དེ་ཚོ་ཚང་མ་ང་ཚོའི་གི་དངུལ་འབུམ་ཉི་ཤུ་རྩ་གཅིག་རྩ་གཉིས་ལྷག་ཙམ་ཨ་ནི་ཐད་ཀར་གྱི་ད་ལྟ TCV བོད་ཁྱིམ་ཨ་མའི་དེ་ནང་ལ་དངུལ་དེ་ནང་བླུགས་བཞག་ཡོད་རེད། ད་ད་ལྟ་དེའི་རྗེས་ལ་ཨ་ནི་ཡང་འབུམ་བཞི་ལྷག་ཙམ་ང་ཚོས་ཀྱི་ད་ཐད་ཀར་ཐད་ཀར་ནི་གོ་པལ་པུར་ལ་ང་ཚོས་ཀྱི Inverter བཙུགས་པའི་འདྲ་བའི་གནས་རེད་ཨ་ནི་ད་ད་གཞས་སྟོན་གྱི་ཆེད་དུ།

འཁྲབ་ཆས་བླུག་ས་དེ་མི་འདུག་ལ་ཨ་ནི་ང་ཚོས་ཀྱི Cupboard གཉིས་ཙམ་འདི་ཞལ་འདེབས་རྒྱག་འདི་འདི་འདྲ་པོ་ཅིག་བྱུང་རེད་ང་ཚོའི་ངོས་ནས། རེད། ནོར་ལྷ་ལགས་གཅིག་རྣམ་པ་ཚོ་གིས་ད་བོད་ཁྱིམ་སློབ་གྲྭའི་གི་ལས་བྱ་ག་རེ་ག་རེ་ལ་ད་འགྲོ་གྲོན་བཏང་དགོས་ཀྱི་ཡོད་མེད་ཞལ་འདེབས་གནང་དགོས་ཀྱི་ཡོད་མེད་འདི་ཚོ་ཐག་གཅོད་ག་འདྲ་བྱས་ནས་གནང་རེད་ཐག་གཅོད་སུས་གནང་རེད་པས་ཨ་ནི་ལས་བྱ་ག་རེ་ག་རེ་ལ་རྒྱབ་སྐྱོར་བྱེད་དགོས་ཀྱི་ཡོད་མེད་འདི་རྣམ་པ་ཚོ་གིས་ག་འདྲ་བྱས་ནས་འདེམས་སྒྲུག་བྱས་རེད་པས་ལས་བྱ་དེ་ཚོ། ལས་བྱ་དེའི་དང་པོ་སྔོན་ལ་ང་ཚོས་ཀྱི་སྐད་འཕྲིན་ཚོགས་པ་བཅས་གཅིག་བཟོས་ང་ཚོ་དགུ་བཅུ་གོ་བདུན་གྱི་སློབ་ཟུར་དེ་ང་ཚོའི་གྱི་སློབ་ཟུར་བརྒྱ་ལྷག་ཅིག་བྱུང་སོང་དགུ་བཅུ་གོ་བདུན་ད་ང་ཚོ་གཞི་རིམ་ནས་ཕྱིན་ནས་ད་འཛིན་གྲྭ་བཅུ་བ་བར་དུ་མཉམ་དུ་གཤིབ་མྱོང་མཁན་གྱི་ད་ང་ཚོའི་སློབ་གྲོགས་ཚང་མ་དགུ་བཅུ་གོ་བདུན་ལ་ཐོན་སྐྱོག་དེ་ཚོ་གི་ཨ་ནི་དེའི་སྐད་འཕྲིན་དེ་སྒང་ལ་ང་ཚོའི་གྱི་རྡ་རམ་ས་ལ་ནས་ད་ང་ཚོའི་ད་དགུ་བཅུ་གོ་བདུན་སློབ་ཕྲུག་ང་ཚོའི་སྤུ་གུ་བཅུ་ལྷག་ཅིག་ཡོད་དེ་སྔོན་ལ་འཛོམས་དེ་ནས་ང་ཚོའི་གྱི་འཐུས་མི་ཞིག་གིས་ང་དང་ངའི་རོགས་པ་ཨ་ནི་ད་ལྟ TCV ཨ་མ་ལ་བཅར་ནས་ཨ་ནི་རྒན་ལགས་ཁོང་ཚོ་ལ། ལས་ཁུངས་ད་ལྟ Head Office དང Village Office ཚང་མ་ལ་བཅར་ནས་ཨ་ནི། ང་ཚོའི་ངོས་ནས་རྒྱབ་སྐྱོར་ག་རེ་ག་རེ་ཞུ་དགོས་འདུག་ལབ་ཕར་བཀའ་འདྲི་ཞིག་ཞུས། ཨ་ནི་དེ་གི་ལན་ལ་ཨ་ནི་ང་ཚོས་ཀྱི་ད་ལྟ Point Wise བཟོས་ནས། ཨ་ནི་དེ་ཚོ་དེ་ཚོ་འདུག་ལབ་ནས་ཨ་ནི་ང་ཚོས་ཀྱི་སྐད་འཕྲིན་ནང་ལོགས་ལ་ང་ཚོས་ཀྱི། ད་དགུ་བཅུ་གོ་བདུན་སྐད་འཕྲིན་ཚོགས་པ་ནང་ལོགས་ལ་ཨེ་འདྲས་འདྲས་ཀྱི་རྒྱབ་སྐྱོར་དགོས་འདུག་སློབ་གྲྭ་ངོས་ནས། ཡང་ཁ་ཤས་ང་ཚོ་ཡ་སློབ་ཟུར་སོ་སོ་གི་ཨ་ནི་སྒེར་གྱི་བསམ་ཚུལ་གཅིག་སྤུངས། ཨ་ནི་དེ་སྒང་ལ་ང་ཚོས་མང་མོས་འགྲོ་རེད། མང་མོས་འགྲོ་རྒྱུ་དེ་ཨ་ད་ལྟ་ད་གིན་ངས་ལབ་པ་ནང་བཞིན Project ཁ་ཤས་དེ་ཚོ་ང་ཚོས་གི་ད་མང་མོས་ཐག་གཅོད་ཞུ་རྒྱུ་རེད། འོང་འོང་དེ་རྗེས་ལ་ད་དེ་ནས་གཅིག་གི་དགུ་བཅུ་གོ་དྲུག་ལོའི་ད་གང་ད་སློབ་ཟུར་ཚོགས་པ་ཚོ་གི་སློབ་ཟུར་ཚོགས་པ་ཟེར་བ་རེད་གང་ད་སློབ་ཟུར་ཚོ་གི་བོད་ཁྱིམ་ཆེད་དུ་ལས་བྱ་ག་རེ་ག་རེ་ཐད་ལ་འགྲོ་གྲོན་བཏང་ཐུབ་ཡོད་རེད་ཞལ་འདེབས་གནང་ཐུབ་ཡོད་རེད། ཐོག་མ་དེ་ལ་ད་ལྟ་ཀོ་ས་ར་ཛི་ལགས།

དེ་ང་ཚོ་གི་ཐོག་མ་གི་འཆར་གཞི་དེ་འདི་ག་ལ་བབ་རེད། ཨ་དེ་ནས་ང་ཚོ་གི་པུ་གུ་གི་ད་དམངས་གི་བསམ་ཚུལ་དང་དུས་ཐོག་བྱས་ནས་ཨ་ནི་མ་གི་ད་ད་འབྲེལ་ཡོད་ལ་མ་གི་ལས་བྱེད་འབྲེལ་ཡོད་ལ་མ་ཕེབས་བྱ་བ་དེ་འདྲ་ལ་ནི་ང་ཚོ་རོགས་པ་བྱེད་དགོས་ཀྱི་འདུག་ཨ་ང་ཚོ་ལས་བྱ་ང་དེ་གི་ང་དེ་ག་ལ་ང་ཚོ་གཏན་འབེབས་བྱས་ནས་ཨ་ང་ཚོ་ད་དཔལ་འབྱོར་འདུ་འགོད་བྱུང་བ་རེད། ད་དཔལ་འབྱོར་འདུ་འགོད་བྱུང་དུས་ཙམ་པ་ལ་ཨ་ནི་ང་ཚོ་དཔལ་འབྱོར་འདུ་འགོད་དེ་བྱེད་འགོ་བཙུགས་དུས་ཙམ་པ་ལ་ད་སྦྱིན་བདག

ཏ་རིག་ཉི་ཤུ་རྩ་བདུན་གྱི་ཉིན་མོ་དེ་ལ་ང་ཚོ་གསོལ་སྟོན་བཤམ་དགོས་འདུག་ད་དེ་ཕྱི་ཟླ་བརྒྱད་པའི་ཟླ་བཅོ་ལྔ་གི་ང་ཚོ་ཐག་ཆོད་ཟིན་པ་འདྲ་བ་བྱས་ན་ནི་ད་གསོལ་སྟོན་དེ་བཀའ་དྲིན་རྗེས་དྲན་ཨ་ད་ག་ནང་བཞིན་གི་ད་སློབ་ལས་བྱེད་ཟུར་པ་ལས་བྱེད་ད་ལྟ་ལས་ཐོག་ཨ་ད་ག་ནང་བཞིན་གི་ཏིང་ཡོན་དུ་མ་ལ་ད་ང་ཚོ་ཕྱི་ལོག་ཕྱོགས་ད་ཁ་ནས་ང་ཚོ་གི་ད་སློབ་ཟུར་ཕེབས་མཁན་ཚང་མ་ལ་ཞལ་ལག་ཞིག་ཕུལ་ཐུབ་ན། འོ་དེ་འདྲ་བྱས་ན་ད་ང་ཚོ་གི་ཁྱོན་བསྡོམས་ནས་ཨ་ནི། ལས་གཞི་འདི་དེ། འབུམ་སུམ་ཅུ་སོ་གཅིག་དང། ཉིས་ཁྲི་སུམ་སྟོང་བརྒྱ་དང་སུམ་ཅུ་སོ་བདུན་དེ་ང་ཚོ་གིས་བོད་ཁྱིམ་རང་གི་ཆེད་དུ་ལ་ནི་ང་ཚོ་བཏང་ཡོང་གྱི་གོ་སྐབས་རག་སོང་འོ་དེ་འདྲ་གཅིག་ཤེས་ཐུབ་པ་བྱུང་སོང། དགེ་བཤེས་ངག་དབང་བསོད་ནམས་ལགས་ད་ལྟ་དགུ་བཅུ་གོ་ལྔ་ལོ་གི་གང་ཟླ་འཛིན་གྲྭ་འཛིན་རིམ་བཅུ་བ་ཐོན་མཁན་སློབ་ཟུར་ཚོ་གིས་བོད་ཁྱིམ་ཆེད་དུ་ག་རེ་ར་བྱེད་གནང་ཐུབ་ཡོད་རེད་ཕྱག་རོགས་རོགས་བྱེད་ག་རེ་གནང་ཐུབ་ཡོད་རེད།

དྲ་རྒྱ་གི་ཚོགས་པ་ཅིག་བཙུགས་དེའི་ནང་ལོགས་ཀ་མན་དུ་འདྲ་ཕྱིན་ད་ང་ཚོའི་ཚོགས་པ་འདི་སྤྱིར་བཏང་ད་ང་ཚོ་ཚོ་དགུ་བཅུ་གོ་དྲུག་དང་གོ་བདུན་དང་མ་འདྲ་བར་ག་རེ་ཡོད་རེད་ཟེར་ན་ང་ཚོའི་འདི་ནང་མཉམ་ཞུགས་བྱེད་མཁན་དེ་སྤྱིར་བཏང་ཨ་ནེ་བོད་ཁྱིམ་གྱི་ད་ཨ་མ་ཙམ་མ་ཡིན་པར་སྦེལ་ཀོབ་བོད་ཁྱིམ་དང་ལ་དྭགས་བོད་ཁྱིམ་དང་ཨ་ནེ་རྡ་ཤོད་བོད་ཁྱིམ་ནས་ཡོད་རེད་ཨ་ནེ་དེ་དུས་ད་ང་ཚོ་ཀ་མན་ཆུང་ཡོད་དེ་འདི་ནང་ན་སྤྱིར་བཏང་སྔོན་མ། ཀྲི་སི་ཝི་གི་སློབ་ཕྲུག་ཟུར་པ་མཉམ་འཛོམས་གནང་ཡས་ནང་ལ། མང་ཆེ་འདྲ་པོ་ཞིག་ཡ་གི་ཀྲི་སི་ཝི་ཨ་མེ་གི་སློབ་ཕྲུག་མཉམ་འཛོམས་གནང་ཡས་འདྲ་པོ་བྱུང་ཤག་ཡིན་ནའི་ཡ་གི་ཡང་སྐབས་ཁ་ཤས་ལ། ད་ཡང་ཅིག་ཡན་ལག་ཚང་མ་ནི། ཁ་སོ་མཉམ་ཞུགས་གནང་ཡས་དེ་འདྲ་ཡ་བྱུང་ཤག་བྱས་ཙང་ང་ཚོ་ད་ཡན་ལག་ཚང་མ་མཉམ་ཞུགས་གནང་ཡས་བྱུང་ན། དེ་ཡས་མཐུན་སྒྲིལ་དང་གང་འདྲིས་ནང་ཕན་པ་འདུག་བསམ་བསམ་བྱས་ནས་ཨེ་ནས་ང་ཚོ་འདི་འདྲའི་དཔེ་མཚོན་འདྲ་བྱས་ནས་ཐོག་མ་ད་ཚོགས་པ་བཙུགས་ཡོང་དུས་ཡན་ལག་ཞེ་ག་ནས་ཡོད་རེད་ད་མི་མང་ཉུང་ལ་མ་ལྟོས་གཙོ་བོ་ད་ཀྲི་སི་ཝི་ཨ་མེ་གི་པུ་གུ་ཆགས་འགྲོ་གི་ཡོད་བྱས་ཙང་དེ་དུས་ང་ཚོའི་ད་ང་ཚོ་ཀྲི་སི་ཝི་ལ་ཡ་ཕན་ཐོགས་ཁ་སོ་རེད་བཀའ་དྲིན་རྗེས་དྲན་གི་ཆེད་དུ་ད་ཞབས་ཕྱི་ཞུ་དགོས་ག་རེ་ཡོད་མེད་ད་གཙོ་བོ་དཔལ་འབྱོར་གི་ཆ་ནས་ཞབས་ཕྱི་ཞུ་དགོས་ག་རེ་ཡིན་མིན་སྐོར་དང་ད་གཅིག་ང་ཚོའི་དེ་ཕ་ཐག་རང།

ཨོ་དེ་འདྲའི་རིགས་འདི་ཁྱེད་རང་ཚོས་གནང་ཐུབ་ན་ཡག་པོ་ཡོང་ས་རེད་གསུངས་འདུག་མ་ག་ལེར་ཕེབས་པ་ཡིན་ཙང་ལྟོ་གོས་གྲིབ་གསིབ་ཡར་ལངས་ཆ་ཚང་ལ་ཁྱབ་པ་ཅིག་དང་ཡང་དངོས་དངོས་འཛིན་ཆས་ལ་ཡང་ཅིག་སློབ་གྲྭའི་ལ་ལྟ་ཅིག་ངེས་པར་དགོས་ཡ་ཅིག་ཡིན་པ་ཡིན་དུས་ད་འདི་ག་ལ་ང་ཚོས་དུས་ཐག་གཅོད་བྱུང་བ་བྱས་རྗེས་མ་དེ་འཛོམས་བསྡད་དུས

འབུམ་ཉི་ཤུ་རྩ་བརྒྱད་བྱུང་ཡོད་རེད་ད་ཀྲི་སི་ཝི་རང་གི་འབུམ་ཉི་ཤུ་རྩ་བརྒྱད་ཀྱི་ཆ་ཤས་ཅིག་མར་བཏོན་ནས་གསུངས་པ་རེད་དེ་ང་ཚོ་འཛིན་མ་བྱེད་ཤེས་བྱ་སྒྲུབ་ཐུབ་ཡོད་རེད་ཞུ་ཡས་ཅིང་ད་སྤྱིར་བཏང་བྱས་ན་ང་ཚོའི་ཚོགས་པའི་ནང་ལོགས་ལ་ད་ཀྲི་སི་ཝིའི་ཡན་ལག་བཞི་ཙམ་གྱི་ནས་ཡོད་པ་ཡིན་ཙང་ད་དེ་འདྲས་དངུལ་ཉི་ཤུ་རྩ་བརྒྱད་ལས་མང་བྱུང་ཡོད་དགོས་ཚོད་རེད་བསམ་བསམ་ཅིག་དགོངས་པ་ལ་དྲན་པ་ཡོང་སྲིད་ཀྱི་རེད་ཡིན་ན་ཡང་ང་ཚོ་ཀྲི་སི་ཝིའི་ཡན་ལག་ཨ་མའི་ནང་སློབ་ཕྲུག་ཚོ་སྤྱིར་བཏང་ང་ཚོའི་འཛིན་གྲྭའི་སྐབས་ཀྱི་ད་འཛིན་རིམ་འདྲ་བོ་ཅིག་ད

ང་ཚོའི་ནང་ལོགས་ལས་དོན་གྱི་ནང་མཉམ་ཞུགས་གནང་མཁན་བྱུང་ཡོད་རེད་དེ་དེ་ཙམ་གྱིས་ཡང་བྱུང་ཡོད་མ་རེད་ད་ནང་ནང་ད་ང་ཚོའི་དངོས་སུ་འབྲེལ་བ་ཞུ་ཡ་དེ་མང་པོ་ཞིག་གཅིག་ཉི་མ་དང་པོ་ཉིས་སྟོང་བཅུ་དགུ་ལ་ང་ཚོ་ད་ང་ཁྱབ་ལ་རང་ནས་ཨ་བསགས་ཀྱི་ཡོད་རེད་དེ་གང་འཚམ་བྱས་ནས་ཨ་བསགས་ཡོད་པའི་ཟུར་བྱས་ནས་གང་འཚམ་དེ་མ་གཏོགས་གཅིག་མང་པོ་ཅིག་ལ་འབྲེལ་བ་བྱས་མ་ཐུབ་པ་བྱས་དེ་འདྲས་ཅིག་བྱས་ནས་ད་གཅིག་ཡིན་ན་རེ་བ་བྱས་པ་ལས་གཅིག་ལྷག་ཅིག་མ་བྱུང་བ་རེད་ཡིན་ན་ཡང་འདི་ཏི་སི་བི་གི་འཆར་གཞི་གནང་བ་ནང་ད་ཅིག་ང་ཚོས་ཚང་མ་བསྡུ་རུབ་བྱས་ནས་ཡར་ཕུལ་ཐུབ་པ་བྱུང་བ་རེད་ཞུ་ཡས་ཅིག་བྱས་ད་འདི་དང་ལྷན་དུ། དགེ་བཤེས་ལགས་འདི་ཅིག་བཀའ་འདྲི་ཞུ་གི་ད་ལྟ་འདི་འཛིན་ཆས་ཆེད་དུ་རྣམ་པ་ཚོ་གི་ད་འབུམ་ཉི་ཤུ་རྩ་བརྒྱད་ཙམ་ཅིག་བསྡུ་རུབ་བྱས་ཡོད་རེད་གསུང་དུས་ཙམ་པ་རྡ་སྟེང་བོད་ཁྱིམ་སློབ་གྲྭ་གཅིག་པོ་ཅིག་གི་འཛིན་ཆས་གསུང་གི་ཡོད་རེད་ཏི་སི་བི་མ་ལག་ཡོངས་རྫོགས་པའི་གི་ཡན་ལག་ད་སློབ་གྲྭ་མང་པོ་ཡོད་དུས་ཙམ་པ་ཆ་ཚང་གི་འཛིན་ཆས་རྣམ་པ་ཚོ་གི་ཁུར་ལེན་པ་རེད། མ་ལག་ཡོངས་སུ་རྫོགས་པའི་འཛིན་ཆས་རེད་མ་གཏོགས་ཀྲི་སི་ཝི་ཨ་མ་གཅིག་པོ་ཆགས་ཀྱི་ཡོད་མ་རེད་གང་ཞེ་ན་ང་ཚོའི་ཚོགས་པའི་ནང་ལོགས་ལ་ད་ཀྲི་སི་ཝི་གིས་དེ་འདྲ་ཡན་ལག་བཞི་གི་སློབ་ཕྲུག་ཚོ་མཉམ་ཞུགས་བྱས་པ་ཡིན་ཙང་ཐུན་མོང་ཚང་མས་ཀྱི་མཉམ་རུབ་ཀྱི་ད་མི་མང་ཉུང་ལ་ལྟོས་མེད་ཀྱི་ཚང་མས་མཉམ་རུབ་བྱས་པ་ཡིན་ཙང་ཡན་ལག་ཆ་ཚང་ཁྱབ་པ་བྱུང་བ་ཡིན་ན་དེ་ཡག་པོ་ཡོང་ས་རེད་བསམ་ས་བྱས་ནས་ད་ག་རང་བྱས་ནས་ད་ཀྲི་སི་ཝི་གིས་དེ་འདྲ་སློབ་གྲྭའི་ཡན་ལག་དེ་འདྲ་སློབ་སྦྱོང་བྱེད་ཆེད་ཤེས་ཡོན་ལྟེ་གནས་ཡན་ལག་དགུ་ཟེར་གྱི་འདུག་བ་འདི་ཆ་ཚང་ཁྱབ་པ་རེད། ནོར་ལྷ་འདི་ཅིག་གསུང་གནང་དང་ད་རྣམ་པ་ཚོ་གི་སློབ་ཟུར་ཚོ་གི་ཁྲོད་ནས་ཞལ་འདེབས་བསྡུ་རུབ་བྱས་ཏེ་ད་ཟླ་བ་མང་པོའི་གོང་ཟླ་བ་མང་པོའི་རིང་ལ་རྣམ་པ་ཚོ་གི་སྐུ་ལས་བསྐྱོན་ནས་ད་གྲུབ་འབྲས་ཐོན་པ་ཅིག་ཆགས་བསྡད་ཀྱི་ཡོད་ཀྱི་རེད། སློབ་ཟུར་ཚོ་གི་ཁྲོད་ནས་ད་ལྟ་ཅིག་ཞལ་འདེབས་བསྡུ་རུབ་བྱེད་པའི་སྐབས་སུ་སློབ་ཟུར་ཚོ་གི་ལས་འཆར་འདི་ལ་མཉམ་ཞུགས་བྱེད་ཕྱོགས་འདྲ་བོ་ཅིག་ག་འདྲས་འདྲ་བོ་ཅིག་བྱུང་སོང་བས་རྣམ་པ་ཚོ་འདི་ནང་ལ་ལས་འཆར་འདི་ནང་ལོགས་ལ་འགན་འཁུར་མཁན་གཙོ་བོ་འདྲ་བོ་ཅིག་སུ་སུ་འདྲ་བོ་ཅིག་ཡོད་རེད། ད་ད་ད་ང་ཚོ་དགུ་བཅུ་གོ་བདུན་ཆགས་པ་ཡིན་ན་ཨ་ནི་ང་བྱས་ཨ་ནི་ད་ད་བསྟན་འཛིན་ཕུན་ཚོགས་ལགས་ཨ་ནི་མིག་དམར་སྒྲོལ་མ་ལགས་ང་ཚོ་གསུམ་འགན་གཙོ་བོ་འདྲ་བོ་ཅིག་རེད་ང་རང་གསུམ་གྱིས་ཨ་ནི་ཕར་ཚུར་འབྲེལ་བ་བྱས་ནས་ཨ་ནི་ང་ཚོ་འདྲ་བོ་ཡིན་ན་ཨ་ནི་སྔོན་མ་ཡིན་ན་འཛིན་གྲྭ་བཅུ་བ་ལ་ང་ཚོའི་སྐབས་ལ་ཡིན་ན་ཚན་པ་བཞི་ཡོད་ར་རེད་བ། ABCD ལབ་ནས། ཨ་ནི་ང་ཚོའི A སྤུ་བོ་དེ་བསྟན་འཛིན་ཕུན་ཚོགས་བྱས། ནི B དེ་ང་བྱས། ཨ་ནི C དང D དེ་ཨ་ནི་མིག་དམར་གི་འདི་འདྲ་བྱས་ནས་འགན་ཁྱེར་རེད་དངུལ་བསྡུ་རུབ་བྱས་ལ། ང་ཚོས་འདི་འདྲ་བྱས་ནས་འབྲེལ་དུས་གསུམ་བཟོས་རེད། རྣམ་པ་ཨ་གསུམ་ཆར་བཞུགས་སྒར་རྡ་རམ་ས་ལ་ལ་བཞུགས་མཁན་རེད་བ་ག་འདྲ་རེད། བསྟན་འཛིན་ཕུན་ཚོགས་དང་ཨ་ནི་ང་རང་རྡ་རམ་ས་ལ་བྱས་མིག་དམར་སྒྲོལ་མ་ལགས་ལྡི་ལི་རེད།

ཨ་ནི་ང་ཚོའི་གི་ཚད་གཞི་གལ་མེད་སོ་སོ་རང་ངོས་ནས་གང་ཡིན་ཟེར་ན་ང་ཚོའི་གི་ད་སློབ་ཟུར་མང་པོ་དཔལ་འབྱོར་འདྲ་མ་འདྲ་ཡོད་རེད་རིང་དང་ཐུང་སུ་ཡོད་རེད་དེ་ཚོ་ལ་ད་ང་ཚོའི་གི་ཚད་གཞི་བཟོས་པ་ན་ཨ་ནི་ཡང་ཚོ་སོ་སོ་ལ་དོགས་འདྲི་འདྲ་བོ་ཅིག་གི་ལས་ཡོད་དུས་ཙམ་པ་ལ་ང་ཚོའི་འདི་མེད་རྩ་བ་ཉིད་ནས་མེད་དེ་ང་ཚོའི་བློ་ཆས་རང་གི་སོ་སོ་ངོས་ནས་ག་ཚོད་ཕུལ་ཐུབ་ཀི་ཡོད་ད་སོ་སོ་རང་གི་སློབ་གྲྭ་རང་ལ་སོ་སོ་ཚོར་བ་ལོག་ག་ལོག་ག་ཡིན་དུས་ཙམ་པ་ལ་སོ་སོ་རང་གི་བློ་ཆས་ཡིན་ལ་འདི་ངོས་ནས་ཞུས་བཞག་ཡོད་རེད་ཚང་མ་ལ་ཡིན། དེ་ནང་བཞིན་གྱིས་ད་ང་ཚོའི་ད་ལྟ་སྐད་འཕྲིན WhatsApp Group དེ་ནང་རུ་ལ་ཕྲུ་གུ་བརྒྱ་ཐམ་པ་ཙམ་ཞིག་ཡོད་དེ་ནས་དགུ་བཅུ་ལྷག་ཅིག་གིས་ད་ཞལ་འདེབས་དཔེ་ཡག་པོ་གནང་སོང་ད་ཁ་ཤས་ཀྱིས་ད་ང་ཚོའི་གི་ཁ་ཤས་བསམ་ཡུལ་ལས་འདས་པའི་ནང་ལོ་ད་རྒྱ་གར་ནང་ལོ་བཞུགས་མཁན་འདི་ཁ་ཤས་ད་དཔལ་འབྱོར་ཡོད་ཀྱི་མ་རེད་བསམ་བསམ་འདྲ་བོ་གི་སོ་སོ་གི་ད་སློབ TCV རང་ལ་ཕྱག་ལས་གནང་བསྡད་མཁན་འདི་གི་སོ་སོ་གི་ཟླ་བ་གཉིས་ཀྱི་གླ་ཕོགས་བཅུག་གནང་གི་འདུག་ར། འདི་འདྲ་ལབ་དུས་ད་སོའི་སོ་སོ་གི་ཚོར་བ་ལོག་ག་ཡོད་དུས་འདི་འདྲ་ཅིག་ཡང་ཁ་ཤས་ལ་ཨ་ལེ་ད་འདི་འདྲ་ཅིག་འདུག་ལས་བྱེད་ཅིག་ཚོར་བ་ཅིག་སླེབས་ཁ་ཤས་ཡང་ཕྱི་རྒྱལ་ཁག་ལ་ད་ང་ཚོས་ཀྱི་ད་དེ་ཚོ་ང་ཚོ་འདི་འདྲ་ཅིག་ཁོ་རང་ཚོ་ལ་ང་རང་ཚོ་གི་བྲེལ་བ་ཆེ་བ་ཡིན་ན་ཨ་ད་དངུལ་དེ་གས་ཀྱི་རེད་བསམ་བསམ་དེ་ཚོ་ཡང་དངུལ་སྒོར་གཅིག་མི་དགོས་འདྲའི་གས་བྱུང་ད་དེ་གནས་སྟངས་འདྲ་མིན་འདྲ་ར། འདི་འདྲ་འདྲ་བོ་བྱུང་སོང་ད་དངུལ་འདྲ་བོ་དེ་མང་ཆེ་ད་ཕྱི་རྒྱལ་ཁག་ལ་ཡིན་ན་ང་ཚོས་གི་དངུལ་ཆད་འདྲ་བོ་ཞིག་བྱས་ནས་ང་ཚོ་ལ་སྤྲད་བྱས་ད་ད་ལམ་འགྲོ་འདྲ་བོ་ཡག་པོ་འདྲ་བོ་བྱུང་སོང། ངག་དབང་བསྟན་འཛིན་ལགས་ད་རྣམ་པ་ཚོ་ད་ད་དགུ་བཅུ་གོ་དྲུག་ལོའི་གི་སློབ་ཟུར་ཚོ་གི་ད་ད་ལས་བྱ་འདི་གི་ཆེད་དུ་འགན་བཞེས་མཁན་གཙོ་བོ་འདྲ་བོ་ཅིག་སོ་སོ་འདྲ་བོ་ཅིག་ཆགས་བསྡད་གི་ཡོད་རེད་ཨོ། ད་རྣམ་པ་ཚོ་གི་ཞལ་འདེབས་བསྡུ་རུབ་གནང་སྟངས་དེ་ག་འདྲ་བྱས་ནས་གནང་ཡིན་པས། ཨ་ལས་ད་ཐོག་མ་དེ་ཆ་ཤས་འདྲ་བོ་དེ་ང་ཚོ་གི་གཞི་རྟེན་འདྲ་བོ་ཞིག་ད་ལྟ་ང་ཚོ་གི་དང་པོ

སྟོང་ཕྲག་སུམ་ཅུ་ཉུང་མཐའ་ལ་ཕུལ་ཡས་བྱས། གལ་སྲིད་ཕུལ་མ་ཐུབ་ན། དེ་ཡང་མ་ཕུལ་ནའི་གལ་མི་འདུག། ཡང་སོ་སོ་གི་ཆ་རྐྱེན་ལ་བལྟས་ནས། ཡིན་ནའི་ཆ་རྐྱེན་ཅིག་ང་ཚོས་སྟོང་ཕྲག་སུམ་ཅུ་དང། སྟོང་ཕྲག་ལྔ་ཕུལ་རོགས་འདྲ་བོ་བཞག་ཡོད་རེད། ཡིན་ནའི་རེད་ད་དེ་བཞག་བ་གཞི་བཟུང་གིས། ང་ཚོ་གི་ད་ལྟ། དགུ་བཅུ་གོ་དྲུག་གི་སློབ་ཟུར་ཡོངས་ཀྱི་ད་ཕུལ་སྟངས་འདྲ་བོ་ཞིག་ཆགས་བཞག་ཡོད་ན། ང་ཚོ་ཕྱི་ཟླ་དྲུག་པའི་ནང་ལོ་ལ་ང་ཚོ་གི་དེ་ཅིག་བཟོས་ཡོད་རེད། Thanks། Receipt། ཅེས་དམིགས་བསལ་གོ་དགོས་འདུག་གཟུགས་མ་རྩེ་གྲ་གཙང་མ་ཡོང་བ་ཞིག་འདུག་ལ། འདི་གིས་ཡང། མི་གཞན་པ་ཚོར་དཔལ་འབྱོར་བསྡུ་སྐུལ་བྱས་ལས་རེད། ཁ་གསལ་བ་དང་སྙིང་རྗེ་བ། ཨ་ནི་ཡང་དཔལ་འབྱོར་སྟེར་ལས་བདེ་བ། འོ་དེ་འདྲའི་ཆེད་དུ་ང་ཚོ་རྐང་བཙུགས་ནས Thanks Receipt ཅིག་འདྲ་བོ་བཟོས་ནས་ནི། ང་ཚོ་གཏོང་ཡག་འགོ་ཚུགས་དུས་ཙམ་པ་ད་དྲ་རྒྱ་ནང་ལོགས་ལ་འོ་འདི་ག་རེ་རེད་བས་འདི་ག་དྲ་རྒྱ་ནང་ལ་མི་ཚང་མ་ཡོད་དུས་ཙམ་པ་ད་དེ་འདྲ་བྱས་ནས་དཔལ་འབྱོར་བསྡུ་སྒྲུག་བྱས་ཏེ་དཔེ་སྟབས་བདེ་བོ། ལས་སླ་བོ། འོ་དེ་འདྲའི་འདྲ་བོ་བྱུང་སོང་ནི་དེ་དཔལ་འབྱོར་སྤྲད་མཁན་དེ་ཚོས་ནས་ནི་བད་ཀོ་བཀྲེས་ཤག་ཤག་དང་ནི་སོ་སོ་ངོས་ནས་བསླབ་གྲྭ་ལ་ནི་བ་ཞལ་འདེབས་དེ་གནང་མཁན་དེ་ཚོའི་ངོས་ནས་ལས་འབོར་ཆེན་པོ་ཁ་ཤས་ཀྱིས་འབུམ་བཞི། ཁ་ཤས་ཀྱིས་འབུམ་གཉིས། ཁ་ཤས་ཀྱིས་འབུམ་གཅིག་དང་སྟོང་ཕྲག་དྲུག་ཅུ། ཁ་ཤས་ཀྱིས་འབུམ་གཅིག་དང་སྟོང་ཕྲག་ཉི་ཤུ། ད་འོ་འདི་འདྲའི་འདྲ་བོ་རེད་ད་ཕྱི་རྒྱལ་ཡུལ་གྲུ་ཁག་ནས་ཡིན་པ་ན། སྟོང་ཕྲག་སུམ་ཅུ་སྒང་ལ་ཡོད་པ་རྐྱང་རྐྱང་འདྲ་བོ་ཅིག་འདི་འདྲ་ཅིག་གི་ང་ཚོ་ལ་དེ་ཞལ་འདེབས་ཡག་པོ་རག་སོང་འོ་དེ་འདྲ་ཅིག་ཞུ་འདོད་བྱུང། རེད། སྤྱི་ཡོངས་ཀྱི་དགུ་བཅུ་གོ་དྲུག་ལོ་གི་སློབ་ཟུར་ཚོ་གིས་ཅིག་བོད་ཁྱིམ་བསླབ་གྲྭའི་ཆེད་དུ་སེམས་ཁུར་བྱེད་སྟངས་དེ་ག་འདྲའི་འདྲ་བོ་ཅིག་ཐུགས་སྣང་བྱུང་ཟེར་བའི་སྟབས། ནས་སྤྱི་ཡོངས་ཀྱི་ང་ཚོ་གི་སེམས་ཁུར་གནང་སྟངས་དང་ཨ་ནི།

ཅིག་ཆ་སྙོམས་པོ་ཡག་པོ་ཞིག་བྱུང་མ་སོང་ནའི་ད་ང་ཚོའི་དམིགས་ཡུལ་གཞི་གསུམ་པོ་དེ་ཏག་ཏག་འགྲུབ་ཐུབ་པ་བྱུང་སོང་ཞུ་བ་ཡིན། ནོར་ལྷ་ལགས་འདི་སྙིང་བསྡུས་པོ་བྱས་ནས་ཅིག་གསུང་གནང་དང་ད་རྣམ་པ་ཚོ་གིས་ད་ལྟའི་ཆ་ལ་ཞལ་འདེབས་བསྡུ་རུབ་སློབ་ཟུར་ཚོ་གི་ཁྲོད་ནས་ཞལ་འདེབས་བསྡུ་རུབ་ཀྱི་ལས་བྱ་དེ་ཆ་ཚང་ཅིག་མཇུག་བསྒྲིལ་བའི་གི་གནས་སྟངས་ཅིག་ཆགས་བསྡད་ཡོད་རེད། རྣམ་པ་ཚོ་གིས་ད་བོད་ཁྱིམ་ལ་རྒྱབ་སྐྱོར་དང་གང་འདྲ་གདུང་སེམས་མཉམ་སྐྱེད་དང་ནི། དེ་ཚོ་གནང་བ་འདི་ཚོ་ལ་བོད་ཁྱིམ་གྱི་འབྲེལ་ཡོད་ཚོ་ལ་མྱོང་ཚོར་འདྲ་ཅིག་ག་འདྲ་བྱུང་སོང་རྣམ་པ་ཚོ་འགན་འཁུར་མཁན་ཚོ་ལ་དེ་རིང་གི་ལས་བྱ་འདིའི་ཁྲོད་ནས་ཁྱོད་རང་ཚོ་ལ་ཉམས་མྱོང་ཆེ་ཤོས་འདྲ་ཅིག་ག་རེ་བྱུང་སོང་གོང་དེ། ལགས་སོ། ཐ་ན་དེ་ད་ང་ཚོས་འགན་ཁྱེར་ནས་ད་སྤྱི་ཟླ་བདུན་པའི་རིང་ཕྱིན་ནས་ང་ཚོས་ད་ཐང་ད་ཐང་ཚོད་ཀྱི་རྒྱ་གར་ལས་ཡིན་འདུག་ཚང་མ་ད་དང་བླངས་རང་གི་ཞབས་ཞུ་རེད་ད་ད་ལྟ་དགུ་བཅུ་གོ་དྲུག་ལས་གཅིག་པ་གཅིག་རྐྱང་རེད་བསམ་གྱི་འདུག་དང་བླངས་བྱས་ཨ་ནི། དེའི་སྒང་ལ་ང་ཚོའི་གི་ད་ཡ་སློབ་གྲྭ་ལ་ཡར་བཅར་བྱེད་དུས་ཙམ་པ་ལ་ནི་རྒན་ལགས་ད་སྤྱི་ཁྱབ་འགན་འཛིན་ཡིན་ནའི་རེད་ཨེ་འདྲའི་དཔེ་མཉེས་པོ་གནང་གི་འདུག་ད་སློབ་ཟུར་དེ་ཚོ་ཚུར་ཅིག་བཅར་ནས་ད་སློབ་གྲྭའི་སྒང་ལ་བསམ་ད་སེམས་འཚབ་འདྲ་ད་སློབ་གྲྭ་ལ་བསམ་ཤེས་བྱེད་ཀྱི་འདུག་བསམ་ནས་ཨེ་འདྲའི་དེ་གི་ཚོར་བ་དེ་སླེབས་དུས་ཙམ་པ་ལ་ང་ཚོ་ཡིན་ནའི་ཨ་ལས་ད་ང་ཚོའི་ངོས་ནས་རྒྱབ་སྐྱོར་བྱེད་ཀྱི་ཡོད་དེ་ད་སློབ་གྲྭ་ད་ལྟ་མ་འོངས་པར་གྱི་སློབ་གྲྭའི་ཆེད་དུ་ལ་ཨ་ནི་ང་ཚོའི་ངོས་ནས་ད་ཅིག་ཕན་པ་ཆུང་ད་ཆུང་ཆུང་ཅིག་སྒྲུབ་ཐུབ་ཐུབ་འགྲོ་བསམ་ཏེ་འདི་ཅིག་གི་ཚོར་བ་ཅིག་སླེབས་སོང། ཨ་ནི་མ་འོངས་པར་ད་ང་ཚོའི་གྱི་ད་དགུ་བཅུ་ད་གོ་བདུན་ད་ལོ་ཡིན་ན་ང་ཚོ་འདྲ་བོ་ཡིན་ན་ད་ཆུང་ཤོས་འདྲ་བོ་རེད་གཙོ་བོ་འདྲ་བོ་ཡིན་ན་ད་ལོ་འདྲ་བོ་ཡིན་ན་ང་ཚོའི་འདྲ་བོ་ཆགས་པ་རེད་ད་ཁ་སང་ཉི་མ་ནད་ཡམས་རྐྱེན་པས་དགུ་བཅུ་གོ་ལྔ་དང་གོ་དྲུག་ཨ་ནི་ལོ་གཉིས་ལྷག་རོ། ད་ཡིན་ད་ལོ་དགུ་བཅུ་གོ་བདུན་འདི་ད་ད་ལོ་ཡིན་ང་ཚོའི་ལོ་ལ་ཏག་ཏག་བབ་ཀྱི་འདུག་ཨ། ད་ཅིག་སྒང་ལ་ང་ཚོས་ཀྱིས་ད། ད་ལོ་གླིང་ག་ལ་ཡང་ང་ཚོས་ཀྱིས་ད་ལྟ་ང་ཚོའི་འོག་གི Batch འདི་ཁ་ཤས་ཀྱི་ཐོག་འདི་ལ་ཡང་ང་ཚོས་ཀྱིས་ལམ་སྟོན་བཅས་བྱས་ར་ག་ལ་འདི་ང་ཚོས་ཀྱིས་ལས་ཀ་བྱས་བརྩམས་དུས་ཙམ་པ་ལ་ཉམས་མྱོང་ཅིག་བསགས་འདུག་ཨ་ནི་དགུ་བཅུ་ད་རྗེས་མ་དགུ་བཅུ་གོ་བརྒྱད་ལོ་ལ་ཁྱེད་ཚོ་ཨི་འདྲ་ཨི་འདྲ་བྱས་ན་ཡག་པོ་འདུག་ད་དེ་འདྲ་ཨི་འདྲ་བྱས་ན་ཡག་པོ་འདུག་ཨི་འདྲ་བྱས་ནས་ལམ་སྟོན་བྱས་མ་འོངས་པར་ཁོང་ཚོ་ཡང་དགུ་བཅུ་གོ་བརྒྱད་ལོ་ཡང་ལམ་ཁ་ཅིག་འགྲོ་བདེ་བོ་ཅིག་བྱས་ཀྱིས་ཡང་ང་རང་ཚོའི་ངོས་ནས་ཡང། ལམ་ཁ་ཅིག་སྟོན་ཐུབ་བཟོ་འདུག་བསམ་གྱི་འདུག། ངག་དབང་བསྟན་འཛིན་ལགས་འདི་ཐད་ལ་བཀའ་ལན་ཐུང་ཐུང་ཅིག་གནང་དང་ད་རྣམ་པ་ཚོ་འགན་འཁུར་མཁན་ཚོ་ལ་དེ་རིང་གི་ལས་འཆར་འདི་གི་ཁྲོད་ནས་ཉམས་མྱོང་ཆེ་ཤོས་འདྲ་ཅིག་དང་མྱོང་ཚོར་ཆེ་ཤོས་འདྲ་ཅིག་ག་རེ་བྱུང་སོང་གོ་གུ་དོས་སྙིང་བསྡུས་བྱས་ནས་གསུངས་དང། ལགས་སོ་ཨ་ནི་ད་ལྟ་སྤྱི་བཏང་ད་ལྟ་ང་ཚོས་ཀྱི་དགུ་བཅུ་གོ་དྲུག་གི་ལས་གཞི་བྱེད་བ་དེ་མང་ཆེ་འདྲ་དེ་ག་རེ་ལབ་ན་བོད་ཁྱིམ་རང་གི་ད་ལྟ་གི་སྐབས་སུ་བོད་ལ་དགོས་མཁོ་ག་རེ་འདུག